གཅིག་གི་གསུང་བཤད་དང་ད་ག་ནང་བཞིན་ཡོངས་ཁྱབ་གསུང་འཕྲིན་འདུག་བྱས་བསྩལ་གནང་གི་ཡོད་རེད། འདི་གྱད་སྒང་ག་ད་གང་ལྟར་དྲུག་ཅུ་རམ་གཅིག་སྟོང་དྲུག་ཅུ་ཐམ་པ་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ད་འདིའི་རྗེས་ལ་ཡང་གཅིག་ཕྱི་ལོ་ཉིས་སྟོང་བཅུ་གཅིག་བར་དུ་གི་ཨ་ནི་འདུག་བྱས་བོད་གཞུང་ཕྱི་དྲིལ་ལས་ཁུངས་ནས་འདུག་བྱས་དཔར་འགྲེམས་བྱས་པའི་ཕྱག་དེབ་རེད་འདི་ཆ་ཚང་སྐྱབས་མགོན་རིན་པོ་ཆེ་བཀའ་སློབ་གསུམ་དུས་ཀྱི་བཀའ་སློབ་དང་གསུང་འཕྲིན་ཆ་ཚང་འདིའི་ནང་ལ་ཡང་ཕྱོགས་བསྡུས་བྱས་པ་དེ་རེད།
ཕྱག་དེབ་འདིའི་ནང་ལ་ད་ད་ལྟ་གོང་དུ་རྣམ་རྒྱལ་ལགས་ཀྱིས་འགྲེལ་བཤད་གནང་དུས་གསུང་གི་འདུག་གསུམ་བཅུའི་དུས་དྲན་སྐབས་སུ་རྒྱལ་བ་རིན་པོ་ཆེ་གིས་གསུང་འཕྲིན་བསྩལ་བཞག་པ་དེ་ཚོ་དང། གསུང་བཤད་དེ་ཆགས་ཀྱི་ཡོད་རེད་བ། བརྗོད་བྱ་དེ་ག་རང་ཉིད་ཆགས་ཀྱི་ཡོད་རེད་པས། ད་བརྗོད་བྱ་ཟེར་ནས་ད་འདིར་འདིའི་ནང་ལ་ཡང་ད་བརྗོད་བྱ་གཅིག་གི་འདི་རེད་བྱས་ནས་དམིགས་བསལ་བྱེ་བྲག་པ་གང་ཡོད་མ་རེད་གཙོ་བོ་འདི་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་ལོ་ལ་ཡང་ད་གཅིག་གསུམ་དུས་གཅིག་དྲན་གསོ་མཛད་སྒོ་ཐེངས་དང་པོ་དེ་མ་སུ་རི་ལ་འདུག་བྱས་གནང་བ་རེད། སྐབས་དེ་དུས་ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཡ་གི་མ་སུ་རི་ལ་ཡ་སྐབས་དེ་དུས་འཛོམས་པའི་ད་གཞུང་ཞབས་རེད་ཨ་ནི་སློབ་ད་དེ་དུས་སློབ་ཕྲུག་སློབ་གྲྭ་དང་པོ་དེ་ཕལ་ཆེར་འགོ་བཙུགས་ཚར་ཡོད་རེད། དེ་སློབ་ཕྲུག་ད་དེ་དུས་མ་སུ་རི་ལ་འཛོམས་ཏེ་མི་མང་ལ་ཡ་གསུམ་བཅུའི་དུས་དྲན་ད་ཐེངས་དང་པོ། ཨོ་ད། སྤྱི་བཏང་གསུམ་བཅུའི་དུས་དྲན་ཟེར་ཡ་དེ་ལྔ་བཅུ་ང་དགུ་ཕྱི་ཟླ་གསུམ་པའི་ཚེས་བཅུའི་ཉིན་མོ་དེ་ལ་ཡང་བོད་རྒྱལ་ས་ལྷ་ས་ལ་ཡ། གཅིག་རང་དབང་སྒེར་ལངས་བྱུང་བའི་ཉིན་མོ་དེ་རེད་ལ་འདིའི། དྲན་གསོའི་གི་མཛད་སྒོ་དང་པོ་དེ་མ་སུ་རི་ལ་གཅིག་དགུ་དྲུག་ཅུ་ཐམ་པའི་ལོ་ལ་ཡ་གནང་བ་ཡིན་ཙང། དེ་ནས་བཟུང་སྟེ་ད་གང་ལྟར་ད་ལྟ་ངའི་ལག་པར་ཡོད་པའི་དེབ་དེ། གཅིག་སྟོང་དགུ་བརྒྱ་གྱ་དྲུག་བར་དུ་གི་ད་སྐྱབས་མགོན་རིན་པོ་ཆེ་གི་ད་ལོ་ལྟར་གསུམ་བཅུའི་དུས་དྲན་ལ་ཡ་བཀའ་སློབ། གསུང་འཕྲིན་ཅིག་ཡོངས་ཁྱབ་གསུང་འཕྲིན་ཞིག་གནང་གི་ཡོད་རེད་ཨ་ནི་གསུང་འཕྲིན་དེ་བྱས་ཨ་དེ་ནས་ཡང་དུས་ཚོད་གང་འཚམ་གྱི་རིང་ལ་ཡ་སྐྱབས་མགོན་རིན་པོ་ཆེ་གིས་ད་གསུང་འཕྲིན་གྲུབ་པའི་རྗེས་ལ་ཡ་ད་གསུང་འཕྲིན་དེ་ཡོངས་ཁྱབ་ཡིག་ཐོག་ལ་མར་བཀྲམ་ཡ་ཡིན་ཙང་ཨ་ནི་ཡང་ཅིག་གི་ངག་ཐོག་རང་ནས་མར་བཀའ་སློབ་གནང་ཡ་བྱས་ཡོད་རེད་དེ་བྱས་ཙང་བཀའ་སློབ་གནང་བ་དེ་གྱད་དེ་ཡང་སྒྲ་འཇུག་བྱས་སྒྲ་འཇུག་བྱས་པ་དེ་མར་ཕབ་རྒྱུ་ཕབ་མར་སྒྲ་ཕབ་བྱས་ནས་ཨ་ནི་ཚུར་ཕྱོགས་བསྡོམས་བྱས་ནས་གང་ལྟར་བཀའ་སློབ་དེ་བྱས་ཙང་བཀའ་སློབ་འདི་གྱད་དེ་བརྗོད་བྱ་ལ་ཡང་ད་ལྟ་བསོད་ནམས་ལགས་བཀའ་འདྲི་གནང་བ་འདི་བཞིན་བརྗོད་བྱ་བྱས་པ་ཡིན་ན་དྲུག་ཅུ་ཐམ་པ་ནས་བརྒྱད་ཅུ་གྱ་དྲུག་བར་དུ་འདུག་བྱས་སློབ་སྦྱོང་རགས་པ་བྱས་པ་ཡིན་ན་དེའི་ནང་ལ་བརྗོད་བྱ་འདི་བོད་ནང་གི་གནས་སྟངས་ཨ་ནི་བཙན་བྱོལ་ནང་གི་བོད་མི་ཚོའི་གནས་སྟངས་བོད་དོན་འཐབ་རྩོད་ཨ་ནི་རྒྱལ་སྤྱིའི་ནང་ལ་ཡང་བོད་དོན་འཐབ་རྩོད་ཀྱི་གནས་སྟངས་ད་ག་ནང་བཞིན་ད་ཅིག་བོད་རང་དབང་ཅིག་སླར་གསོའི་གི་ཐོག་ལ་ཡང་ཅིག་ད་བཙན་བྱོལ་བོད་གཞུང་ཟེར་བ་འདི་གི་སྲིད་བྱུས་ལམ་སྟོན་དང་འདི་གྱད་འདི་ད་འདི་ནང་ལ་བཀའ་སློབ་འདི་ནང་ལ་ཆ་ཚང་ཅིག་ཚང་བསྡད་ཀྱི་ཡོད་ཙང་ད་ཕལ་ཆེར་བརྗོད་བྱ་དེ་འདྲས་སུ་ཆགས་བསྡད་ཀྱི་ཡོད་ས་རེད།
དྲུག་ཅུ་ནས་བརྒྱད་ཅུ་གྱ་དྲུག་བར་དུ་གསུང་དུས་ད་ཕལ་ཆེར་ལོ་ཉི་ཤུ་རྩ་དྲུག་རིང་གི་གསུང་འཕྲིན་དེ་ཚོ་ཕྱོགས་བསྒྲིགས་གནང་ཡོད་རེད། ཕྱོགས་བསྒྲིགས་གནང་མཁན་དེ་བོད་མིའི་སྒྲིག་འཛུགས་བོད་གཞུང་གི་དྲིལ་བསྒྲགས་ལས་ཁུངས་ཆགས་ཡོད་རེད། དེ་འདྲས་ཕྱོགས་བསྒྲིགས་གནང་དགོས་པའི་གནད་འགག་ག་རེ་རེད་ཟེར་ན། ད་འདིའི་གཙོ་བོ་འདི་ད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསུམ་བཅུའི་དུས་དྲན་ལ་ཡ་ད་ཅིག་གསུང་འཕྲིན་དང་བཀའ་སློབ་གནང་ཡས་དེའི་གཙོ་བོ་འདི་ད་འཛམ་བུ་གླིང་རྒྱལ་ཁབ་གཞན་དག་མང་པོའི་ནང་ལ་ཡང་ཕལ་ཆེ་ད་རྒྱལ་ཁབ་སོ་སོ་གིས་ལོ་རེ་ལོ་རེ་གིས་ཨ་ནི་ད་ཅིག་ཆབ་སྲིད་ཀྱི་གནས་སྟངས་རེད་ཨ་ནི་སྲིད་བྱུས་རེད་ལས་འཆར་རེད་དེ་གས་དེ་མ་ད་གྲོས་ཚོགས་ཡིན་ནའི་རེད་ཡོངས་ཁྱབ་མ་གཏམ་བཤད་གནང་ཡས་ཀྱི་ལུགས་སྲོལ་ཞིག་འདུག་བ་ཕལ་ཆེ་འདི་ནང་བཞིན་ཅིག་གསུམ་བཅུའི་དུས་དྲན་གྱི་མཛད་སྒོའི་གི་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་གསུང་བཤད་དེ་གས་དེ་མང་ཆེ་འདི་ད། བོད་ནང་གི་ད་གནས་སྟངས་རེད་ད་ག་ནང་བཞིན་རྒྱལ་སྤྱིའི་ནང་གི་གནས་སྟངས་རེད་རྒྱལ་སྤྱིའི་ནང་གནས་སྟངས་ལ་གཞིགས་པའི་བོད་པའི་གི་ད་འཐབ་རྩོད་དང་ཨ་ནི་སྲིད་ཇུས་འཛིན་ཕྱོགས་དང་འཐབ་རྩོད་ཀྱི་ཁ་ཕྱོགས་དང་འདི་སྐད་དེ་མ་ད་ཅིག་ལམ་སྟོན་གསལ་བསྡད་པའི་གི་ཨེ་ད་ག་ད་ཡིག་ཆ་གལ་ཆེན་པོ་ཅིག་ཡིན་ཙང་ད་དེ་ཡིག་ཆ་གལ་ཆེན་པོ་འདི་སྐད་དེ་ཁོ་ཅིག་ལོ་རེ་ལོ་རེ་ལ་ཡང་མ་ད་ཅིག་བཀྲམ་བཞག་ཡས་གི་ཤོག་གུ་རེ་རེ་ཡོད་རེད་དེ་འདི་མ་བྱེད་པ་བྱས་འདི་སྐད་དེ་ཆ་ཚང་ཅིག་དེབ་ཅིག་ནང་ལ་ཡང་བསྡུས་བྱས་ལྟ་ཡས་ཅིག་ཡོད་པ་ཡིན་ན་ད་ཅིག་གི། མ་འོངས་པའི་མི་རབས་རེད་ད་བོད་ཀྱི་ལོ་རྒྱུས་དེ་ལ་ཞིབ་འཇུག་བྱེད་མཁན་ཡིན་ནའི་རེད་དེ་ཚོའི་གི་ད་ཅིག་གི་བོད་ཀྱི་ད་རང་དབང་འཐབ་རྩོད་ཀྱི་ལས་འགུལ་གྱི་ཁ་ཕྱོགས་དེ་ག་འདྲའི་འགྱུར་བ་ཕྱིན་ཤག་དེ་ད་ཅིག་གི་བོད་མི་གི་བསམ་བློ་བཏང་སྟངས་དེ་ག་འདྲའི་འགྱུར་བ་ཕྱིན་ཤག་དེ་གས་དེ་གང་ག་ལོག་ཡིག་ཆ་འདི་ནས་ཅིག་གི་ཤེས་ཐུབ་ཡས་གི་ད་ཅིག་གི་ལམ་ཁ་ཅིག་སྟོན་ཡས་དོན་དག་ལ་ཡ་བོད་ཀྱི་དེབ་དེ་ཕྱོགས་བསྒྲིགས་བྱས་པ་ཅིག་རེད་ཤག་ཨ་ནི་ཕྱི་དྲིལ་ལས་ཁུངས་ཀྱི་ད་ད། དེབ་འདིའི་ཕྱོགས་སྒྲིག་གནང་ཡས་ཀྱི་དེ་རྒྱུ་མཚན་དེ་དོན་ཚན་ཁ་ཤས་ཤིག་འདུག་ཅེས་བསྒྲགས་འདུག་འདིའི་ནང་ནས་མཐའ་མ་འདི་འདུག་ཅེས་འདི་ངས་མར་ཀློག་པ་ཡིན་ན་དེ་འདྲས་གསུངས་འདུག་ཨ། འཐབ་རྩོད་ཀྱི་དགོས་པ་ཆ་ཚང་བ་ཞིང་གནད་དུ་འཁེལ་བ་ཞིག་འདོན་གནང་མཛད་པ་སོགས་མདོར་ན་དུས་གསུམ་གསལ་གཟིགས་ཀྱི་ལམ་སྟོན་བཀའ་སློབ་འདི་དག་མ་འོངས་པའི་ལུང་བསྟན་རྣམས་ཚན་རིག་དང་མཐུན་པའི་བདེན་དོན་ཆོས་གཏམ་རླབས་པོ་ཆེ་ཞིག་ཡིན་པས་འདས་པའི་ལོ་ཉི་ཤུ་རྩ་གྲངས་ཀྱི་ལོ་རྒྱུས་ནང་ར་སྤྲོད་གསལ་པོ་ཡོད་ན་འབྱུང་འགྱུར་འཐབ་རྩོད་ཀྱི་བྱ་རིམ་ནང་ལམ་སྟོན་གྱི་དགོངས་གཞི་དང་གསུང་ཚིག་དུམ་བུ་རེ་རེ་སློབ་སྦྱོང་གཟབ་ནན་བྱས་ཏེ་སོ་སོའི་ཉིན་རེའི་བྱ་རིམ་ནང་ལག་ལེན་དུ་འགེལ་རྒྱུ་ནི་རང་ཉིད་དལ་འབྱོར་དོན་ལྡན་བྱེད་པའམ་ཡང་ན་དཔའ་ངར་ཞུམ་མེད་ཀྱི་རྒྱལ་གཅེས་བོད་མི་ཞིག་བྱེད་པ་བཅས་ལ་མེད་དུ་མི་རུང་བའི་སྙིང་སྟོབས་ཀྱི་རྡུལ་ཕྲན་མཚོན་ཆ་ཡིན་པར་བརྟེན། དེ་ནས་ཆེད་གཉེར་གྱིས་དཔར་སྐྲུན་བྱས་པ་ཡིན་ཞེས་གསུངས་འདུག་སྤྱིར་བཏང་འདིར་གང་ལྟར། བོད་ཀྱི་འདས་པའི་ལོ་ད་དཔེར་ན་བོད་པ་ཚོ་བཙན་བྱོལ་ལ་འབྱོར་བའི་རྗེས་ལ་ཡང། བོད་པ་སྐྱབས་མགོན་རིན་པོ་ཆེས་དབུ་ཁྲིད་པའི་ད་བོད་མིའི་འཐབ་རྩོད་ཀྱི་ཁ་ཕྱོགས་དེ་ག་བར་འགྲོ་གི་འདུག་མ་འོངས་པར་ག་རེ་ཡོང་ས་རེད་འདི་འདྲའི་ཅིག་ལ་ཡང་ད་བསམ་བློ་བཏང་ཡས་ད་སློབ་སྦྱོང་བྱེད་ཡས་དེའི་ཆེད་དུ་ད་གང་ལྟར་ཡིག་ཆ་དེ་ཕྱོགས་བསྒྲིགས་བྱས་པ་ཡིན་ཞེས་འདིར་གསུངས་འདུག།
ད་ལྟ་གཤམ་དེ་ལ་རྡུལ་ཕྲན་མཚོན་ཆ་ལྟ་བུ་ད་དེ་འདྲས་ཞིག་ཡིན་གསུངས་དུས་ད་དེ་ནུས་པ་ཆེན་པོ་ཞེ་དྲག་ཡོད་པ་གཟིགས་ཡོད་རེད་རྣམ་རྒྱལ་ལགས་ཁྱེད་རང་གི་ཡིན་ནའི་དེབ་དེ་དཔེ་གལ་ཆེན་པོ་ཅིག་ངོས་འཛིན་གནང་གི་འདུག་དེ་ཁྱེད་རང་ངོས་ནས་དེ་འདྲའི་ངོས་འཛིན་གནང་ཡ་དེ་ག་རེ་ཡིན་ན། ད་དེ་ང་ཚོ་ད་ང་རང་སྒེར་ཆ་མཚོན་པ་ཡིན་ན་ང་ཅིག་དེ་སྔ་ཡིན་ན་དྷ་རམ་ས་ལ་ལ་ཡ་ད་གཞུང་གི་ནང་ལས་ཀ་བྱས་པ་རེད་དེའི་རྗེས་ལ་ཡ་དེ་ཝ་ཤིང་ཊོན་ལ་ཡ་རླུང་འཕྲིན་ཁང་ལས་ཀ་བྱེད་དུས་ཙམ་ནས་ཉིན་རེ་ཉིན་རེ་གི་ད་ཅིག་ལས་ཀ་མང་ཆེ་ད་བོད་དོན་འཐབ་རྩོད་རེད་ད་ག་ནང་བཞིན་བོད་མིའི་གི་བདེ་སྡུག་རེད་བོད་དོན་དང་འབྲེལ་བ་ཡོད་པའི་གནས་ཚུལ་མང་པོ་ཅིག་ལ་ཡ་ག་འདྲ་རྒྱུས་མངའ་བྱས་ནས་ལས་ཀ་བྱེད་དགོས་དུས་ཙང་ནས་དེབ་འདི་ནང་དོན་ཚོ་ཀློག་པ་ཡིན་ན་དཔེར་ན་ད་ཅིག་དྲུག་ཅུ་རེ་གྲངས་ལ་ཡ་བོད་པ་ཚོས་གི་བསམ་བློ་བཏང་སྟངས་ག་འདྲས་བཏང་ཤག་སྐྱབས་མགོན་རིན་པོ་ཆེས་དགོངས་པ་ག་འདྲས་བཞེས་ཤག་དེ་འདྲའི་སྐོར་ལ་ཡ་ཅིག་གནས་ཚུལ་ཅིག་ཕྱོགས་བསྡུས་རེ་བྱེད་དགོས་བྱུང་ན་འདི་འདི་དེབ་འདི་ནས་གནས་ཚུལ་མང་པོ་ཞེ་པོ་ཤེས་རྟོགས་ཡོང་ཐུབ་ཡས་ད་ག་ནང་བཞིན་ད་ཅིག་དཔེར་ན་བདུན་ཅུ་དོན་གྲངས་ནས་ཅིག་བོད་མིའི་གི་འཐབ་རྩོད་ཀྱི་ངོ་བོ་ལ་ཁ་ཕྱོགས་ལ་འགྱུར་བ་ཅིག་ཕྱིན་པ་རེད་དེ་གོང་ལ་ཡིན་ན་ཅིག་རང་བཙན་འཐབ་རྩོད་བྱེད་ཡས་ཀྱི་སྲིད་བྱུས་ཟིན་ཡོད་རེད་དེ་ནས་རྒྱ་ནག་དང་འབྲེལ་བ་བྱེད་ཡས་ཀྱི་འགོ་ཚུགས་བྱུང་བའི་རྗེས་ལ་ཡང་སྐྱབས་མགོན་རིན་པོ་ཆེ་གིས་ད་ག་འདྲ་ཅིག་གི། རྒྱ་ནག་དང་འབྲེལ་བ་བྱས་ནས་ཞི་མོལ་གྱི་ཐོག་ནས་བོད་ཀྱི་དཀའ་རྙོག་སེལ་ཐབས་ཀྱི་སྐོར་ལ་ཡང་ད་ག་འདྲ་འདིའི་རྗེས་ནས་མ་ད་ག་འདྲ་ཐབས་ཤེས་ཚོ་ག་འདྲ་བྱས་ཡོད་མེད་དེ་གས་དེ་དེབ་དེ་ཀློག་ཡོང་བའི་སྐབས་ལ་དེའི་ནང་ནས་གནས་ཚུལ་མང་པོ་ཞེ་པོ་ཅིག་ཤེས་རྟོགས་ཡོང་ཐུབ་ཡས་དང་ཨ་ནི་བསམ་བློ་བཏང་ཡས་ལ་ཡིན་ནའང་ཁྱད་པར་ཡོང་ཡོད་ཙང་དེབ་དེ་ང་རང་སྒེར་ལ་མཚོན་པ་ཡིན་ན་ཞེ་པོ་ཅིག་གི་ག་རེ་ཟེར་དགོས་རེད་ད་དངོས་གནས་དེ་སོང་མདུན་གྲོས་མཚོན་ཆ་རང་རེད་ཤག་ད་ག་འདྲ་ཅིག་གནས་ཚུལ་མང་པོ་ཅིག་གསལ་པོ་ཞེ་པོ་ཅིག་ཤེས་ཐུབ་ཡས། ལགས། ལགས་སོ་ཨ་ནི་རྒྱལ་བ་རིན་པོ་ཆེ་མཆོག་ནས། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་བྲོས་བྱོལ་ལ་ཕེབས། དེ་ནས་བདུན་ཅུ་དོན་གྲངས་ནས། ད་ལྟ་འཐབ་རྩོད་ཐོག་ནས། བཞེངས་ཕྱོགས་སྲིད་ཇུས་འགྱུར་བ་བཏང་གནང་བ་རེད་བ། དབུ་མའི་ལམ་ལ་ཕེབས། དེའི་ཐོག་ཡང། གསུམ་བཅུའི་དུས་དྲན་གྱི་གསུང་འཕྲིན་བརྒྱུད་ནས་གསལ་བསྒྲགས་འདི་གནང་བ་ཡིན་ན་ག་འདྲས་རེད་འདུག་དེ།
ད་དེ་འདྲ་དེ་སློབ་སྦྱོང་བྱེད་དུས་ཙང་ནས་དེ་འདྲས་ཡོང་བསྡད་ཀྱི་འདུག་དཔེར་ན། དྲུག་ཅུ་རེ་གྲངས་ནས་བདུན་ཅུ་ཙམ་བར་དུ་ད་ག་འདྲ་བོད་ནང་གི་བོད་གནས་སྟངས་ཐོག་ལ་ཡ་ད་གཙོ་བོ་དམིགས་བཀར་བྱུང་ནས་ད་གསུམ་བཅུ་གསུང་འཕྲིན་ནང་ལ་ཡ་ད་ག་འདྲ་ཅིག་བཀའ་སློབ་དེ་གས་གནང་བཞག་དེ་ནས་ད་ག་འདྲ་བོད་ནང་ལ་ཡ་འགྱུར་བ་ཅིག་འགྲོ་གི་ཡོད་པའི་གནས་ཚུལ་ཅིག་བྱུང་བ་རེད་བདུན་ཅུ་དོན་གྲངས་ནས་བྱས་ནས་ཡ་ཨ་ནི་བོད་ནང་ལ་དཔེར་ན་ཆ་བཞག་ན་དེབ་བཀའ་སློབ་གསུང་བཤད་ཚོ་ནང་ལ་ཡ་གསུང་འཕྲིན་ཚོ་ནང་ལ་ཡ་ཅིག་རྒྱ་ནག་ལ་བོད་ནང་ལ་ཡ་ད་རྒྱ་ནག་གི་ད་ལྟ་དེ་རིག་གནས་གསར་བརྗེ་ཆེན་མོ་བྱས་པ་རེད་བ་སྐབས་དུས་དེ་རིག་གནས་གསར་བརྗེ་ཆེན་མོ་ལ་ཡ་ད་དགོངས་པ་བཞེས་གཟིགས་ཚུལ། རིག་གནས་གསར་བརྗེ་ཆེན་མོ་འདི་ག་འདྲ་ཡིན་མེད་དེ་ཚོའི་སྐོར་ལ་གསུང་འཕྲིན་དེ་ཚོ་ནང་ལ་གསལ་ཡོང་གི་འདུག་འདིའི་རྗེས་ལ་ཡང་ད་ཅིག་ག་རེ་ཟེར་རྒྱ་ནག་གཞུང་སྲིད་ཇུས་ལ་གུ་ཡངས་བཏང་ནས་ད་ཅིག་འགྲོ་འོང་འགོ་ཚུགས་པ་ལ་སོགས་པ་དང་དེ་འདྲའི་གནས་སྟངས་འགྱུར་བ་ཕྱིན་པ་ཡིན་ཙང་དེ་ནས་བཟུང་ནས་བོད་གཞུང་གི་སྲིད་ཇུས་ལ་རྒྱལ་བ་རིན་པོ་ཆེའི་དགོངས་པ་བཞེས་སྟངས་རེད་དེ་ཚོ་དཔེར་ན་གསུམ་བཅུའི་དུས་དྲན་ཐེངས་ཉི་ཤུ་རྩ་གཉིས་པ་དེའི་ནང་ལ་ཡང་དེའི་དེབ་དེ་ནང་ལ་ཡང་དགོངས་ཚུལ་དེ་འདྲ་ཞིག་བཀོད་གནང་འདུག་བ་ང་རང་ཐོབ་ཐང་གི་བདེན་དོན་རྩོད་རྒྱུ་འདི་རྒྱུ་མཚན་ལྡན་པ་དང་དྲང་བདེན་ཞིག་ཡིན་པ་དང། འདིའི་གཤམ་དེ་ལ་ག་རེ་བཀོད་ཡོད་རེད་ཟེར་ན། ག་འདྲ་འདི། རྒྱ་ནག་གཞུང་གིས་ཨ་ནི་སྲིད་བྱུས་གོམ་པ་ག་རེ་སྤོས་དགོས་འདི་ལ་གཞིགས་པའི་ང་ཚོའི་འཐབ་རྩོད་ཀྱི་ཁ་ཕྱོགས་འདི་འདི་ལ་འགྱུར་འདི་དེ་མཚུངས་ཀྱི་འགྱུར་བ་གཏང་དགོས་རེད་ཟེར་ཅིག་གསུང་འཕྲིན་འདི་འདི་འདྲ་ཅིག་སྤེལ་ཡོང་གི་འདུག་དེ་ཚོ་བལྟས་ཡོང་ཙང་ནས་ག་འདྲ་ཅིག། གསུང་འཕྲིན་དེ་ཚོ་ནས་བལྟས་ཡོང་ཙང་བོད་གཞུང་གི་རེད་རྒྱལ་བ་རིན་པོ་ཆེའི་དགོངས་པ་བཞེས་སྟངས་དེ་གས་འདི། ཅིག་རྒྱལ་སྤྱིའི་ནང་ལ་འགྱུར་བ་ག་རེ་འགྲོ་གི་ཡོད་མེད་རྒྱ་ནག་ནང་འགྱུར་བ་ག་རེ་འགྲོ་གི་ཡོད་མེད། ཨ་ནི་བོད་ནང་འགྱུར་བ་ག་རེ་འགྲོ་གི་ཡོད་མེད་དེ་ཚོ་ལ་གཞིགས་པའི་ཨ་ནི་བོད་དོན་འཐབ་རྩོད་ཁ་ཕྱོགས་དང་དེ་གས་ལ་ཡང་ད་དགོངས་པ་བཞེས་ཀྱི་ཡོད་པ་དེ་དེབ་དེ་ནས་གསལ་པོ་ཞེ་པོ་ཅིག་ཤེས་ཡོང་གི་འདུག།
རྣམ་རྒྱལ་ལགས་ད་ལྟ་གོང་དུ་གསུངས་སོང་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལ་ད་མ་སུ་རི་ལ་གསུམ་བཅུའི་དུས་དྲན་ཐེངས་དང་པོ་དེ་སྲུང་བརྩི་གནང་པ་རེད་དེ་ནས་བྱས་ནས་ལོ་གང་འཚམ་ཞིག་རིང་ལ་གསུང་འཕྲིན་ཕེབས་པ་དང་མཉམ་དུ་བཀའ་སློབ་གནང་གི་ཡོད་རེད་དེ་ཡང་ལོ་དུས་གཅིག་ནས་བཀའ་སློབ་གནང་ཡ་མཚམས་བཞག་པ་རེད་དེ་ག་རེ་ཡིན་ན།
ད་དེ་དེ་འདྲས་བྱུང་ཤག་ད་ཡིག་ད་ལྟ་དེབ་དང་པོ་རེད་དེབ་དེབ་གཉིས་པ་དེ་དཔེར་ན་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པ་ནས་ཕྱི་ལོ་ཉིས་སྟོང་བཅུ་གཅིག་བར་དུ་གི་གསུང་འཕྲིན་ཆ་ཚང་ཕྱོགས་བསྡེབས་བྱས་པའི་གི་དེབ་ཅིག་བཏོན་ཡོད་རེད་ད་ལྟ་ངའི་རྩར་ཡོད་པའི་དེབ་དེ་དྲུག་ཅུ་རབ་བརྒྱ་དྲུག་ཅུ་ནས་བརྒྱད་ཅུ་གྱ་དྲུག་བར་དུ་རེད་བ། ད་ཉིས་སྟོང་བཅུ་གཅིག་བར་བཏོན་པའི་དེབ་འདི་ཚོ་བལྟས་དུས་ཙ་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་བར་དུ་སྐྱབས་མགོན་རིན་པོ་ཆེ་གིས། གསུང་འཕྲིན་བྱས། འདིའི་གསུང་འཕྲིན་དེ་ཡིག་ཐོག་ལ་བྱས། འདི་ཡང་གསུང་འཕྲིན་མ་གཏུགས་བཅས་ཡོངས་ཁྱབ་མ་གནང་བཞག་པའི་གི་མཚམས་ལ་ཡང་རྡ་རམ་ས་ལ་ལ་ཡང་གསུམ་བཅུའི་དུས་དྲན་གྱི་མཛད་སྒོ་སྲུང་བརྩི་གནང་བའི་སྐབས་ལ་ཡང་མང་ཚོགས་ལ་བཀའ་སློབ་གནང་བ། བྱས་ནས་གང་ལྟར་བཀའ་སློབ་ཅིག་དང་གསུང་འཕྲིན་གཉིས་ཡོང་བསྡད་ཀྱི་འདུག་དེ་ནས་བརྒྱད་ཅུ་གྱ་དགུའི་ལོ་ལ་ཡང་སྐྱབས་མགོན་རིན་པོ་ཆེ་ལ་ནོ་བྷེལ་ཞི་བའི་གཟེངས་རྟགས་ཕུལ་བའི་རྗེས་ལ་ཡང་ཕལ་ཆེར་གསུམ་བཅུའི་དུས་དྲན་གྱི་མཛད་སྒོ་གནང་སྟངས་དེ་ཚོ་ལ་འགྱུར་བ་ཕྲན་བུ་ཕྱིན་པའི་རྗེས

ག་ཟེར་ན། ཕལ་ཆེར་འགྱུར་བ་ཆེན་པོ་ཅིག་ག་རེ་ཕྱིན་ཤག་ཟེར་ན་བརྒྱད་ཅུ་གསུང་འཕྲིན་དེ་ཚོའི་ནང་ལོགས་ལ་ལྷག་པར་དུ་དགུ་བཅུ་ཐམ་པའི་རྗེས་ནས་ཉིས་སྟོང་བཅུ་གཅིག་བར་དུ་ལ་ཡང་ཧ་ལམ་གསུང་འཕྲིན་གང་གའི་ནང་ལ་ཡང་རྒྱ་བོད་གྲོས་མོལ་གྱི་སྲིད་བྱུས་རྒྱ་བོད་གྲོས་མོལ་གྱི་ཁ་ཕྱོགས་ག་བར་འགྲོ་གི་ཡོད་མེད་གི་ད་སྲིད་བྱུས་དང་འབྲེལ་བའི་གི་གསུང་གསུང་བཤད་ཤ་སྟག་རེད་འདུག་ཨ་ཅིག་ད་དེའི་གོང་དེ་གས་ནང་བོད་མི་དམངས་ཀྱི་བདེ་བ་སྡུག་བསྔལ་དང་དེ་ག་ནང་བཞིན་བོད་ནང་གི་གནས་སྟངས་དང་ཨ་ནི་ཅིག་དེ་འདྲའི་སྒང་ལ་ཡང་ཡང་གསུང་བཤད་མང་པོ་འདུག་ཨ་ཡོད་ཙང་ནི་ཉིས་སྟོང་བརྒྱད་ཅུ་གྱ་དགུ་དགུ་བཅུ་ཐམ་པ་ནས་ཉིས་སྟོང་བཅུ་གཅིག་བར་དུ་གསུང་འཕྲིན་དེ་གས་དེ་ཏུགས་གཏད་པའི་ཁར་ཆབ་སྲིད་ཀྱི་ངོ་བོ་ཡོད་པ་དེ་ཤུགས་ཆེན་པོ་ཞེ་པོ་ཅིག་རེད་ཤག་དེ་ནས་ཉིས་སྟོང་བཅུ་གཅིག་ལ་ཡང་ད་སྐྱབས་མགོན་རིན་པོ་ཆེ་གིས་ཆབ་སྲིད་སྐུ་དབང་ཆ་ཚང་རྩིས་སྤྲོད་གནང་བ་ཡིན་ཙང་ཨ་ནི་དེ་ནས་བཟུང་ནས་ཨ་ནི་ཕལ་ཆེར་གསུམ་བཅུའི་གསུང་འཕྲིན་གནང་ཡས་དང་དེ་གས་དེ་རྦད་དེ་མཚམས་བཞག་གནང་ཤག་ག་རེ་ཟེར་ན་ཆབ་སྲིད་ཀྱི་འགན་དབང་ཆ་ཚང་འོས་བསྡུ་བྱས་པའི་དབུ་ཁྲིད་ལ་ཡང་རྩིས་སྤྲོད་གནང་ཟིན་པ་ཡིན་ཙང་བོད་མིའི་ཆབ་སྲིད་དབུ་ཁྲིད་དེ་འོས་བསྡུ་བྱས་པའི་ད་དཔེར་ན་སྲིད་སྐྱོང་ཆགས་ཀྱི་ཡོད་ཙང་སྲིད་སྐྱོང་གི་ད་བཀའ་ཤག་གི་གསུང་བཤད་གནང་ཡས་བྱས་པ་རེད་བ་འདི་ད་གཞུང་གི་སྲིད་བྱུས་ལམ་སྟོན་དང་དེ་གས་དེ་ནས་ཟེར་གི་ཡོད་པའི་གི་ཅིག་གི་ངོ་བོ་མཚོན་ཡའི་དོན་དག་ལ་ཡང་འདི་འགྱུར་བ་ཕྱིན་བསྡད་ཤག། རྒྱལ་བ་རིན་པོ་ཆེ་མཆོག་ནས་ད་ལྟ་གསུམ་བཅུའི་གསུང་འཕྲིན་བརྒྱུད་ནས་ནི་གནས་སྟངས་མཚོན་ཡ་དེ་ཡིན་ན་བཙན་བྱོལ་ནང་ལ་རྒྱལ་བ་རིན་པོ་ཆེས་དབུ་ཁྲིད་པའི་བོད་མི་ཚོའི་རང་དབང་འཐབ་རྩོད་གི་གནས་སྟངས་ད་ལོ་ནས་ལོ་བསྟུད་ནས་ག་འདྲའི་ལམ་བུ་བརྒྱུད་ཡོད་མེད་དེ་མཚོན་གི་ཡོད་རེད།

སྔ་ཕྱི་དེ་སྐད་དེ་ཅིག་ལྗགས་ཀློག་གནང་བ་ཡིན་ན་ཧ་ལམ། དེ་ནས་གསལ་པོ་ཞེ་པོ་ཅིག་ར་འཕྲོད་ཐུབ་པ་དང་གནས་སྟངས་ག་འདྲའི་འགྱུར་བ་ཕྱིན་ཤག་འགྱུར་བ་འགྲོ་དགོས་རྐྱེན་ག་རེ་རེད་ཤག་དེ་སྐད་དེ་ཞིབ་འཇུག་པ་ཅིག་ལ་ཡིན་ན་དེ་ཞེ་པོ་ཅིག་ཕན་ཐོགས་ཆེན་པོ་ཅིག་ད་ལྷག་པར་དུ་ཅིག་ང་ཚོ་བོད་པ་ལོ་གཞོན་པ་ཚོ་ཡིན་ན་ད་དེ་སྔའི་གནས་ཚུལ་མ་མཁྱེན་པ་ཡིན་ཙང་ཁོ་དེབ་ནས་ལྟ་གི་ཡིན་ན་དེབ་དེ་ཆབ་སྲིད་ལམ་སྟོན་ཟེར་གི་དེབ་དེ་ཨིན་ཇི་ནང་ལ་ཡོད་རེད་ད་ག་ནང་བཞིན་ཕལ་ཆེར་དེ་ཧིན་དི་ནང་ལ་བསྒྱུར་ཚར་ཡོད་པ་འདྲ་བྱས་ཙང་བོད་ཡིག་ནང་ལ་ཡོད་རེད་བྱས་ཙང་དེ་སློབ་སྦྱོང་བྱེད་ཐུབ་པ་ཡིན་ན། དངོས་གནས་ཅིག་སོ་སོ་ལ་གནས་ཚུལ་ཤེས་ཐུབ་ཡས་ཀྱི་ཆ་རྐྱེན་ཞེ་པོ་ཅིག་བཟང་པོ་ཅིག་རེད་ཤག། མཐའ་མ་དེ་ལ་རྣམ་རྒྱལ་ལགས་ནས་ཆབ་སྲིད་ལམ་སྟོན་གྱི་དཔེ་དེབ་དང་འབྲེལ་བ་ཡོད་རྒྱུ་གསུང་ཡ་ལྷག་པ་དེ་འདྲ་ག་རེ་བྱུང་ཡོད་ན། བྱས་ད་ངས་དེ་ཡིན་ད་ཆབ་སྲིད་ལམ་སྟོན་དེ་ད་རིང་གདམ་དགོས་རྒྱུ་མཚན་ནི་ག་རེ་ཟེར་ན་ཕྱོགས་གཅིག་ནས་ད་ཁེ་ས་ང་ཚོ་ཅིག་བོད་མིའི་རང་དབང་སྒེར་ལངས་བྱས་ནས་ལོ་དྲུག་ཅུ་རེ་གཅིག་འཁོར་བའི་གི་དུས་ཚིགས་ཡིན་ཙང། དུས་ཚོད་འདི་དང་འབྲེལ་ནས་ཨ་ནི་ད་རིང་ཆབ་སྲིད་ལམ་སྟོན་གྱི་དེབ་དེ་གཅིག་ངོ་སྤྲོད་བྱེད་འདོད་ན་བསམ་ནས་ཨ་ནི་ངས་དེབ་དེ་གཅིག་བདམས་པ་ཡིན། ཨ་ནི་འདི་འདི་བདམས་པ་ཙམ་མ་ཟད་གང་ཉིན་གོང་དུ་རོབ་ཏུ་ཞུས་པ་ཡིན་ད་ག་འདྲ། ཆབ་སྲིད་ལམ་སྟོན་ཟེར་ཡས་ཀྱི་ཚིག་དེ་ག་རང་གིས་ག་རེ་ཟེར་གྱི་ཡོད་རེད་ཟེར་ན། བོད་པའི་ཆབ་སྲིད་ཀྱི་འཐབ་རྩོད་འདི་ག་འདྲས་ཅིག་ལ་བྱེད་དགོས་རེད་ག་འདྲས་ཅིག་ཁ་ཕྱོགས་ག་འདྲས་ཅིག་ལ་བསྐྱོད་ཡོད་རེད་མ་འོངས་པ་ལ་ག་འདྲས་བྱེད་དགོས་རེད་འདི་ཡི་གི་ལམ་སྟོན་གི་གསལ་བའི་གི་ད་སྒྲོན་མེ་ཅིག་ཡིན་དུས་ཙང་ནས་ད་ང་ཚོ་བོད་པ་གཞོན་སྐྱེས་ཚོ་ལྷག་པར་དུ་བོད་པ་གཞོན་སྐྱེས་ཚོས་གི་དེབ་འདི་ལ་སློབ་སྦྱོང་བྱེད་ཐུབ་པ་ཡིན་ན་ཨ་ནི་ཕན་ཐོགས་ཆེན་པོ་ཡོད་རེད་བསམ་གི་འདུག་མ་གཏོགས་ད་ང་ཚོ་མང་པོ་ཅིག་གི་དུས་ཡུན་ཁོམ་གི་ཡོད་མ་རེད་ཆ་རྐྱེན་ཚང་གི་ཡོད་མ་རེད་ཡིན་ན་ཡང་ཁོ་དེབ་འདི་ནས་ཅིག་སློབ་སྦྱོང་ཅིག་བྱེད་ཐུབ་པ་ཡིན་ན་ཨེ་སོ་སོ་ལ་ཡང་ཅིག་བོད་ཀྱི་གནས་སྟངས་འདི་མ་འོ་འདས་པའི་དུས་ལ་ག་རེ་རེད་ཤག་མ་འོངས་པ་ག་རེ་ཡོང་ས་རེད་དེ་སྐད་དེ